ནས་མེད་པའི་ཕྱིར་ཏེ་ཡང་ང་བ་ར་བ་ཨཱས་པོ་ད་ཏི་ཏྲི་ཀ་བ་ཏཱ་ཏི་སོ། དེའི་པ་རོ་ཏི་ལ་ཏི་རེ་དེ་ནི་འགྲོ་ཡང་འདོད་རེ། དེ་ནས་ད་གཉིས་པ་དོན་བསྡུ་བ་ད་ཡི་གེ་རྒྱས་པར་བཤད་པ་དང་དོན་བསྡུ་བ་ཡིན་པ། གར་ས། དེ་ནས་མངོན་སུམ་རྟོག་པ་ཡིན་པ་ལ་གནོད་བྱེད་བསྟན་པ་དེ་ལ་རྒྱས་པར་བཤད་པ་དང་དོན་བསྡུ་བ་གཉིས་ཡོད་བ་ད་དོན་བསྡུ་བ་དེ་རེད། རྒྱས་པར་བཤད་པ་དེ་ལ་རྩ་བའི་རིགས་པ་གསུམ་འདུག་དེའི་གསུམ་པོ་དེ་སླེ་བྷི་ཨག་གི་དཔེར་ཏེ་ད། རལ་བ་ཚེར་ན་ཉེན་ཁ་ག་ལ་དགོས་ཉེན་ཁ་ལ་ན་དེ་དེ་དཔེ་མང་པོ་རེ་ད་ལྟའི་ཁོ་གཞུང་སྡོམ་ཆེན་པོ་ཞིག་ཏུ་བ་ཁོ་ཧ་ཅང་བརྗེ་པོ་མེད་ན་འགྲིག་གོ་རེ་སྤྱི་ཡོངས་ནས་ས་བཅད་གསུམ་གྱི་དོན་དག་དེ་ཡོད་སོང་ན་ཏག་ཏག་རེད་ད་རེད་བ། དངོས་གནས་དེ་འགྲིག་གོ་ད། དེ་ནས་དེ་ཕྱིར་མིག་དང་གཟུགས་དག་ལ་བརྟེན་ནས་མིག་བློ་སྐྱེ་བར་འགྱུར་ད་དོན་བསྡུ་བྱེད་ཡོང་དུས་ཙམ་ལ་མིག་དང་ཟེར་ལབ་དུས་ཙམ་ལ་བདག་རྐྱེན་མིག་དང། དེ་ནས་དམིགས་རྐྱེན་གཟུགས་ལ་སོགས་པའི་རྐྱེན་སྐྱེས་སུ་སྟེ་སོགས་སྒྲའི་ནང་ལ་ལ་ཡིད་ལ་བྱེད་པའི་དེ་མ་ཐག་རྐྱེན། ཨ་ནི་གསུམ་དག་ལ་བརྟེན་ནས་དེ་ནས་གཟུགས་དེ་འཛིན་པའི་མིག་བློ་སྐྱེ་བར་འགྱུར་ཏེ་དེ་ལྟར་གོང་དུ་བསྒྲུབས་ཟིན་པ་དེའི་ཕྱིར་ཟེར་ད་གཟུགས་འཛིན་མིག་ཤེས་སྐྱེ་བ་ལ་བརྡ་དྲན་ལ་སོགས་པ་ཨེ་ག་ཁའི་གཞན་པ་དགོས་ཡ་ཡོད་མ་རེད་ཟེར་བ་རྐྱེན་གསུམ་ཚོགས་ན་སྐྱེ་གི་རེད་མ་ཚོགས་ན་སྐྱེ་གི་མ་རེད་ཟེར་ནས་གོང་དུ་དཔེ་རྒྱས་པར་བྱས་ནས་ཞེ་དྲག་བསྒྲུབས་ཚར་བ། ད་དེ་རྫོགས་སོང། ཡ། ད་དེ་ནས། ད་དེ་རེད། འདི་ཆ་ཚང་བློ་ཟིན་གོ་རེ་རེ། སྐབས་འདིར་སྤྱིར་མངོན་སུམ་ཙམ་དང་ཟེར་དེ།

བྱེ་བྲག་དབང་ཤེས་རྟོག་བྲལ་དུ་སྒྲུབ་པའི་གི་རིགས་པ་རྒྱས་པར་བསྟན་པ་ནི་ཟེར་ལབ་དུས་ད་ང་ཚོ་ཁ་སང་ལ་ཡ་ཏི་ཏིགས་སྐྱེ་ལས་བོག་ར་ད་གར་ཁྱེར་ནས་ཟེར་ན་མངོན་སུམ་ཙམ་རྟོག་བྲལ་དུ་སྒྲུབ་ཀྱི་ཡོད་རེད་ཟེར་དུས་སྤྱིར་བཏང་དེ་རེད་བ་ག་རེ་རེད་ཟེར་ན་དེ་ནས་གར་ས་དེ་གས་གང་ནས་མངོན་སུམ་རྟོག་བྲལ་དུ་སྤྱི་ཡོངས་ནས་མར་གཅིག་སྒྲུབ་རྟོག་བཅས་དགག་དེ་ནས་ད་དངོས་གནས་མར་བཀག་འདི་རིགས་པའི་སྒོ་ནས་རྒྱས་པར་བཀག་ཡོང་དུས་གང་ལ་དེ་ནས་དབང་ཤེས་རྐྱང་རྐྱང་ལ་སྦྱར་དགོས་དེ་ག་རེ་རེད་ཟེར་ལབ་དུས་ད་ང་ཚོ་ཁ་སང་ལབ་པ་ནང་བཞིན་བྱས་ནས་གཙོ་བོ་འདི་ཕྱོགས་སྔ་བྱེ་བྲག་པ་ཡིན་པ་ཡིན་ཙང་བྱེ་བྲག་པ་འདི་དབང་ཤེས་རྟོག་བཅས་སུ་ཁས་ལེན་ཡག་ལས་མ་གཏོགས་ཡིད་ཀྱི་མངོན་སུམ་དེ་རྟོག་བཅས་སུ་ཁས་ལེན་གྱི་མེད་པ་རེད་ཡིན་ངོ། དེ་ཡིན་པ་ཡིན་ཙང་ནི་གོ་ལ་དུ་ཟེར་བྱེད་ནི་སྒྲུབ་པ་རེད་ཟེར་ཅིག་དེ་ཁས་ལེན་གོ་འདུག་འོ་ན་མ་འཁྲུལ་བ་ཟེར་ན་རྒྱག་གོ་གི་རེད་བས་འདི་འགྲོ་གི་མི་འདུག་ག་རེ་རེད་ཟེར་ན་དེ་ཕར་ཕྱོགས་ཕྱོགས་སྔ་གས་དབང་ཤེས་མ་འཁྲུལ་བ་ད་ག་རང་ཁས་ལེན་གྱི་ཡོད་པ་ཡིན་ཙང་དེ་སྐབས་འདིར་སྒྲུབ་དགོས་ཡས་མི་སེ་མེད་པ་ཡིན་ཙང་མ་བཤད་པ་རེད་དེ་སྤྱི་ཡོངས་འགྲོ་སྟངས་ཅི་བྱེད་ད་འདི་ནས་དེ་དགོས་པ་དེ་རེད་ད་དེ་སྐོར་ཚིག་ནང་གི་མ་གཏོགས། དེ་ཙམ་འབྲེལ་བ་མི་འདུག་ཨ། འདྲི་གཞི་རྒྱག་དགོས་གལ་མེད་པ་ཅི། སྐབས་འདིར་མངོན་སུམ་ཚད་མ་ཙམ་རྟོག་བྲལ་དུ་སྒྲུབ་པ་དང་བྱེ་བྲག་ཏུ་ཟེར་ཁྱད་པར་དུ་དབང་ཤེས་རྟོག་བྲལ་དུ་སྒྲུབ་པའི་གི་རིགས་པ་རྒྱས་པར་བསྟན་པ་དེ་ག་རེའི་ཆེད་དུ་རེད་ཟེར་ན། ཐར་པ་དང་ཐམས་ཅད་མཁྱེན་པར་སྒྲུབ་པའི་གི་ཡན་ལག་ཏུ་ཡིན་པར་ཤེས་པར་བྱ་སྟེ། ལར་ཨ་ལས། དེ་ལ་སྤྱིར་རིགས་པའི་བསྟན་བཅོས་བྱེད་པ། རེ་བ། རང་གི་བསྒྲུབ་བྱ་གཙོ་བོ་གང་ཡིན་པ་དེ་ཉིད་སྒྲུབ་པའི་ཡན་ལག་ཏུ་ཐ་སྙད་པའི་གི་མངོན་སུམ་ལ་ཐུག་གི་བར་དུ། བར་མ་ཆད་དུ་བསྒྲུབས་ནས་སྟོན་པ་སྤྱི་ཡི་ཚུལ་ཡིན་ལ་ཟེར་བསྟན་བཅོས་ཀྱི་ལུགས་ཅིག་འདུག་རེ་བ་ཐར་པ་དང་ཐམས་ཅད་མཁྱེན་པར་སྒྲུབ། འདིའི་སྐབས་འདིར་མངོན་སུམ་ཙམ་དང་དབང་ཤེས་རྟོག་བྲལ་དུ་སྒྲུབ་པ་དེ་ཐར་པ་དང་ཐམས་ཅད་མཁྱེན་པར་སྒྲུབ་པའི་ཡན་ལག་ཏུ་ནི་ཡིན་པར་ཤེས་པར་བྱ་སྟེ་མཁྱེན་པའི་ཀྱི་ཡན་ལག་ཏུ་འགྲོ་ཚུལ་དང་དེ་སྐྱེ་མེད་མའི་ཆ་ཚང་སླེབས་ཡོང་བ་རེད་ད། བྱ་བ། ད་དེ་ལ་ཨ་ལས་ཡན་ལག་ཏུ་འགྲོ་ཚུལ་ང་ཚོས་རྫོགས་ཚར་ཡིན་འགྲོ། ཨ་ནི་སྤྱིར་བཏང་ཨ་ནི་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པར་བྱེད་པ་ལ་དེ་ནས་མངོན་སུམ་རྟོག་བྲལ་དུ་སྒྲུབ་པ་དེ་དེ་ནས་ཐར་པ་དང་ཐམས་ཅད་མཁྱེན་པ་སྒྲུབ་པའི་གི་ཡན་ལག་ཏུ་འགྲོ་གི་རེད། ད་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པར་བྱེད་པ་ལ་ཨ་ནི་རྟོག་པ་དང་རྟོག་མེད་ཀྱི་རྣམ་དབྱེ་དེ་ངེས་པར་མ་ཤེས་པ་ཡིན་ན། རེད་བ། བདག་འཛིན་ལོག་ཤེས་ཡིན་པ་དང་བདག་མེད་རྟོགས་པའི་གི་བློ་དེ་ཚད་མ་ཡིན་པ་ལ་སོགས་པའི་དེ་དག་གི་རྣམ་དབྱེ་དེ་ཤེས་ཀྱི་མ་རེད། དེ་དག་གི་རྣམ་དབྱེ་དེ་མ་ཤེས་པ་ཡིན་ན་དེའི་འབྲས་བུ་ཨ་ནི་བདག་མེད་རྟོགས་ནས་རྣལ་འབྱོར་མངོན་སུམ་དང་བྲལ་བ་ཡིན་ན་དེ་ཐར་པ་ཐོབ་ཡ་ཡོད་མ་རེད། མཐར་གཏུགས་ན་ཡ་གི་ཐར་པ་ཐོབ་ཡ་དེ་ཐབས་མ་སྐྱེས་ཡོང་དུས་རྣལ་འབྱོར་མངོན་སུམ་དེ་རྒྱུ་ནས་བདག་མེད་དོན་སྤྱིའི་ཚུལ་གྱིས་རྟོགས་པའི་རྟོགས་པ་དེ་རྒྱུ། བདག་མེད་དོན་སྤྱིའི་ཚུལ་གྱིས་རྟོགས་ཡོང་དུས་སྒང་ལ་བདག་འཛིན་ལོག་ཤེས་བདག་མེད་རྟོགས་པའི་ཤེས་རབ་དེ་ལོག་ཤེས་མ་ཡིན་པ་དེ་མཐར་གཏུགས་ཡོང་དུས་དཀའ་ན། མངོན་སུམ་གཅིག་ལ་ཐུག་དགོས་ཀྱི་རེད་ད། མཐར་གཏུགས་ན་རྗེས་དཔག་དེ་མངོན་སུམ་གཅིག་ལ་ཐུག་དགོས་ཀྱི་རེད་ཟེར་ལགས། མངོན་སུམ་གཅིག་ལ་ཐུག་དགོས་དུས་མངོན་སུམ་གྱི་གཙོ་བོ་མིག་གི་ཤེས་པ་ལ་སོགས་པ་ང་ཚོ་ནམ་རྒྱུན་ད་དཔེ་དེ་མཐོང་ཆོས་སུ་ཡོད་དུས་ཁྱེད་ཀྱི་གཟུགས་མཐོང་བ་ལ་སོགས་པའི་མངོན་སུམ་ཚད་མ་དེ་ཚོ་མ་འཁྲུལ་བ་ཡིན་པ་རྟོག་བྲལ་ཡིན་པ་དེ་འདྲའི་གཅིག་ལ་བསྒྲུབས་ནས་དེ་ལ་བར་མ་ཆད་པར་དུ་འགྲོ་དགོས་ཀྱི་ཡོད་པ་ཡིན་ཙང་ཨ་ནི་ཡན་ལག་ཏུ་འགྲོ་སྟངས་དེ་འདྲའི་ཅིག་རེད་དེ་ཕེབས་ཟིན་ད་ད་ཁྱོད་རང་བསམ་བློ་གོ་ད་ད་ད་ཤར་ཚུལ་གྱི་རེ་བ་རྟོག་པ་ནང་ལ་ང་རང་རྟོག་པ་ནང་ཤར་ཚུལ་གྱི་ལ་རེད་ད་དེ་ལྟ་དགོས་རེད་ཡིན་གཅིག་མིན་གཉིས་ད་དེའི་སྐབས་ལ་གནོན་པའི་ཚིག་སྦྱོར་རེད་པ་དགོས་རེད་ད་འདིའི་དགའ་ཚོད་སུ་བསམ་མོ་གམ། གལ་སྲིད་མེད་ན་ཡིན་ད་འདི་ནང་བཞིན་གྱི་མར་ཅིག་རྒྱག་ན་ཡང། རྒྱག་རྒྱག་རྒྱག་འགྲིག་ད་འགྲིག་འགྲོ་གི་རེད་རེད་འགྲིག་འགྲོ་གི་རེད་བ། ད་ཡིན་ནའང་ཟེར་དེ་ལ་སྤྱིར་རིགས་པའི་བསྟན་བཅོས་ཞེས་པ་ཟེར་རིགས་པའི་བསྟན་བཅོས་ཟེར་ལབ་དུས་སྒང་ལ་བསྟན་བཅོས་ཁོ་རང་རང་གི་བསྒྲུབ་བྱའི་གཙོ་བོ་གང་ཡིན་པ་དེ་སྒྲུབ་པའི་གི་ཡན་ལག་ཏུ་སྒྲུབ་བྱེད་ཀྱི་རིགས་པ་ཅིག་ཕར་བཀོད་ནས་དེའི་མཐར་གཏུགས་ན་ཐ་སྙད་པའི་ཀྱི་མངོན་སུམ་ཚད་མ་ལ་ཐུག་པའི་བར་དུ་ཕས་རྒོལ་གྱི་བློ་ངོར་ཅིག་མངོན་སུམ་གྱིས་གྲུབ་པ་ཞིག་ཡོད་པ་ཡིན་ན་ཨ་ནི་ཁས་ལེན་ཐུབ་ཀྱི་ཡོད་རེད་བ། ཅིག་རིགས་པ་ག་ཚོད་སྟོན་པ་ཡིན་ན་ལྐོག་གྱུར་དེ་སུས་ཁས་ལེན་མ་རེད་ཡ་ཡ་ཡ་ཡ་ཡ་ད་རིགས་པ་ལ་མངོན་སུམ་ལ་ཐུག་པའི་བར་དུ་བར་མ་ཆད་དུ་གྲུབ་པ་དེ་རིགས་པའི་བསྟན་བཅོས་ག་འདྲ་ཞིག་ཡིན་པ་ཡིན་ན་ཡང་ཁོ་རང་གི་ཁྱད་ཆོས་འདྲ་བོ་ཅིག་དེ་ཆགས་ཏེ་ཡོད་རེད་བ། ད་སྐབས་འདིའི་རིགས་པའི་བསྟན་བཅོས་ཡིན་པ་མ་ཚད་ནང་རིག་པའི་ཀྱི་བསྟན་བཅོས་ནང་རིག་པའི་བསྟན་བཅོས་ཐར་པ་དང་ཐམས་ཅད་མཁྱེན་པ་དེ་བསྒྲུབ་བྱའི་གཙོ་བོ་བྱས་ནས་སྒྲུབ་མཁན་གྱི་བསྟན་བཅོས་ཅིག་ཡིན་པ་ཡིན་ཙང་དེ་སྒྲུབ་བྱེད་ཀྱི་ཡན་ལག་གཏན་ཚིགས་ག་རེ་བཀོད་པ་ཡིན་ན་ཡང་དེ་མཐར་གཏུགས་ན་མངོན་སུམ་ལ་ཐུག་པ་གཅིག་ལ་སྒྲུབ་ཀྱི་ཡོད་རེད་ད་ལྟ་དེ་རྟོགས་རྟོགས་ཡག་འགྲོ། དེ་གཅིག་འགྲོ། ད་འདིར་ཡང་ཟག་ཟག་དུ་བ་དེ། ཨེ་ནས་ཐར་པ་དང་ཐམས་ཅད་མཁྱེན་པ་བསྒྲུབ་བྱར་བྱས་ནས་དེ་སྒྲུབ་བྱེད་ཀྱི་ཚད་མ་མཐར་ཐུག་པ་རང་རེ་མངོན་སུམ་གྱིས་གྲུབ་པའི་དབང་པོའི་མངོན་སུམ་ཡིན་ལ་ཚད་མ་མཐར་ཐུག་དེ་ག་རེ་ཟེར་རག་ཆུའི་གཙོ་བོ་དེ་ཡ་གི་རང་རེ་མངོན་སུམ་གྱིས་གྲུབ་པའི་དབང་པོའི་མངོན་སུམ་དེ་ཡིན་ལ། རེད་བ། ཨ་ནི་མངོན་སུམ་ལ་ཡང་དག་དང་ལྟར་སྣང་གི་རྣམ་དབྱེ་མ་ཕྱེད་པ་ཡིན་ན། དེ་ནི་མངོན་སུམ་ལྟར་སྣང་གི་རྗེས་སུ་འགྲོ་སོང་ན་བདག་འཛིན་གྱི་རྗེས་སུ་དང་མངོན་སུམ་ལྟར་སྣང་ལ་རྟོག་པ་རྟོག་མེད་ཡོད་རེད་བ་བདག་འཛིན་གྱི་རྗེས་སུ་འགྲོ་བ་ཡིན་ན་བདག་མེད་རྟོགས་མ་ཐུབ་པ་དེ་མེད་ན་མངོན་པར་འདོད་པའི་དོན་འགྲུབ་ཀྱི་མ་རེད་བ་ལྟར་སྣང་གི་རྗེས་སུ་འབྲངས་ན་མངོན་པར་འདོད་པའི་གི་དོན་མི་འགྲུབ་པས། དབང་ཤེས་རྟོག་པར་འདོད་པ་སྐབས་འདིར་དགག་བྱའི་གཙོ་བོ་ཡིན་པས་རེད་བ་དེ་དག་ལ་དགག་པ་རྒྱས་པར་མཛད་པ་ཡིན་ལ། མ་འཁྲུལ་བའི་དོན་ནི་དེ་ལ་འཛིན་པ་རང་ལོངས་སྐྱེས་སུ་ནི་ཡ་གི་ཡོད་པ་ག་རེ་རེད་ཟེར་ན། ཨ་ནི། ཚད་མའི་གྲངས་ངེས་སྒྲུབ་ཡོང་དུས་གང་ལ་གཉིས་སུ་ངེས་པ་གནས་ཏེ་དེ་ལ་འཛིན་པ་རང་དབང་སྐྱེ་ཡོད་ཟེར་ཏེ་སྔོན་འཛིན་མངོན་སུམ་སྟེ་སྔོན་པོ་ལ་འཛིན་པ་རང་དབང་སྐྱེ་འདོད་རྒྱུགས་པའི་ཚད་མ་ཡིན་ཙང་མངོན་སུམ་གྱི་ཚད་མ་རེད་ལབ་དུས་གང་ལ་ལ་སོགས་པ་གོང་དུ་གྲུབ་ཟེར་ཅིང། འོ་དོན་ཡང་མང་པོ་ཅིག་ཤེས་ཀྱི་ཡིན་གསུང་གི་འདུག་འོ་ད་རང་གི་ད་དངོས་པོ་རང་གི་མཚན་ཉིད་ཀྱིས་གྲུབ་པ་ལ་མི་འཁྲུལ་བའི་ཚད་མ་གང་གིས་ལེགས་པར་གཏན་ལ་མ་ཕབ་པ་ཡིན་ན་ས་དེའི་སེམས་ལོ་མ་ཁོ་རང་ས་གི་བོར་བ་དངོས་པོ་རང་གི་མཚན་ཉིད་གྲུབ་པ་བདེན་པར་གྲུབ་པ་ཀྱི་ཚད་མས་ལེགས་པར་གཏན་ལ་མ་ཕབ་པ་ཡིན་ན། གཞུང་འདིའི་ལུགས་ཀྱི་ཐེག་པ་གསུམ་གྱི་དངོས་སྟོབས་ཀྱི་རིགས་པས་སྒྲུབ་པའི་ཀྱི་རྩ་བ་གཏོར་བ་ཡིན་པས་ག་རེ་བྱས་ནས་དངོས་པོ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་ཡིན་ན་དངོས་སྟོབས་ཀྱི་རིགས་པས་ག་རེ་སྒྲུབ་དགོས་རེད་ཟེར་ཏེ་འཁོར་བ་འཇུག་ལྡོག་གི་རྣམ་གཞག་དེ་བཤད་ཀྱི་ཡོད་རེད་དངོས་པོ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་ཡིན་ན་རྒྱུ་ལས་འབྲས་བུ་སྐྱེ་བའི་རྣམ་གཞག་དེ་བཞག་ཐུབ་ཀྱི་མ་རེད་དེ་བཞག་མ་ཐུབ་པ་ཡིན་ན་འཁོར་བ་ལ་འཇུག་དགོས་ཀྱི་རིམ་པ་དང་ལྡོག་པའི་རིམ་པ་དེ་བཞག་ཐུབ་ཀྱི་མ་རེད་དེ་མ་གྲུབ་པ་ཡིན་ན་གཞུང་འདིའི་ཐེག་པ་གསུམ་གྱི་ར་བ། ཨ་ནི་རེ་བ་ཐེག་པ་གསུམ་དངོས་སྟོབས་ཀྱི་རིགས་པ་ཐེག་པ་གསུམ་གྱི་བྱང་ཆུབ་དངོས་པོ་སྟོབས་ཞུགས་ཀྱི་རིགས་པས་སྒྲུབ་པའི་རྩ་བའང་བཅད་དེ་གཏོར་འགྲོ་གི་རེད་མེད་པ་ཆགས་འགྲོ་གི་རེད་བ་དེའི་ཕྱིར། རྣམ་དཔྱོད་དང་ལྡན་པ་ཀུན་གྱིས་ཐོས་པ་དང་སེམས་པའི་གྱི་སྐབས་ཀུན་ཏུ་ཚུལ་དེ་ལྟར་དུ་བསམ་པར་བྱ་ཡི་དེ་ལྟར་མིན་ན་དབང་ཤེས་རྟོག་བྲལ་དུ་སྒྲུབ་པའི་གྱི་རིགས་པ་ཅུང་ཟད་རེ་བ་རྟོགས་པར་དཀའ་བས་འབད་པ་ཅུང་ཟད་རྟོགས་པར་དཀའ་བས་ཟེར། འབད་པ་འབྲས་བུ་ཆུང་བར་འགྱུར་བས་སོ། རྟོགས་དེ་འདྲིས་ཏེ་དགོས་པ་དམིགས་ཡུལ་འདྲ་བ། གཙོ་བོ་གཙོ་བོ་སྟེ་ཐར་པ་དང་ཐམས་ཅད་མཁྱེན་པ་སྟེ་དངོས་པོ་སྟོབས་ཞུགས་ཀྱི་རིགས་པའི་ལམ་ནས་སྒྲུབ་ཡག་དུས་གང་ལ་དེ་མཐར་གཏུགས་ན་ཚུར་མཐོང་རྣམས་ཀྱི་མངོན་སུམ་ལ་ཐུག་པའི་བར་དུ་ཡང་སྒྲུབ་ཡག་གི་དེ་འདྲ་ཅིག་གི་ཕྱིར་དེ་མེད་ན་དབང་ཤེས་རྟོག་བྲལ་སྒྲུབ་ཡག་དཀའ་ལས་ག་རུང་འགྲོ་བ་ཟེར་རོ། ཨ་ནི་འབྲས་བུ་ཆུང་ཆུང་འདྲ་བོ་ཅིག་ཆགས་འགྲོ་གི་རེད་ད་ཟེར་ཏེ་དམིགས་ཡུལ་ཆེན་པོ་ཅིག་སྐྱོང་དགོས་བ་རེད་ཟེར་གྱི་རེད་འདུག་བ། ཕྱི་རོལ་དོན་ཁས་ལེན་པའི་ཚུལ་གྱི་དབང་ཤེས་ཀྱི་རྐྱེན་གསུམ་ནི་གྲགས་ཆེ་བས་འདིར་མ་བྲིས་སོ་ཟེར། ཕྱི་དོན་ཁས་ལེན་པའི་ཚུལ་གྱི་དབང་ཤེས་ཀྱི་རྐྱེན་གསུམ་ནི་ཨ་ནི་གྲགས་ཆེ་བས་འདིར་མ་བྲིས་སོ་ཟེར་ལབ་དུས་འདི་སྐྱེ་ཁམས་སྐོར་མདོ་སྡེ་པའི་ལུགས་གཞིར་བཞག་བྱས་ནས་ཡོང་གི་ཡོད་རེད་ཡིན་ན་ཡང་དབང་ཤེས་ཀྱི་རྐྱེན་གསུམ་དེ་དངོས་གནས་ཡོངས་གྲགས་འདྲ་བོ་རེད་ར། དམིགས་རྐྱེན། བདག་རྐྱེན་དེ་མ་ཐག་རྐྱེན་རེད་འདུག་བ་དབང་པོ་གཟུགས་ཅན་པ་དེ་ནི་བདག་རྐྱེན་རེད། གཟུགས་ནི་དམིགས་རྐྱེན་རེད་དེ་མ་ཐག་རྐྱེན་སྔ་ལོགས་དེ་མ་ཐག་སྟེ། ད་དངོས་པོ་ཡིད་ལས་སྐྱེས་པའི་ཡིད་ཀྱི་འགྲོ་བ་ཅན་ནའང་དེ་རེ། སེམས་ཙམ་པ་དེ་གྲགས་ཆེ་གི་རོ་བ་ཆེ་མི་འདུག་ཞེ་དྲག་སྐད་གྲགས་མི་འདུག་ཁོ་ཅི་ཞིག་དགོས་ཀྱི་འདུག་ཟེར་ན་དེ་མིག་གི་འོག་ནས་བཤད་ཀྱི་ཡིན་ཟེར། ད་འདིར་གསུངས་མི་འདུག་དེ་འོག་ནས་བཤད་ཀྱི་རོ་བ་སེམས་ཙམ་པའི་ལུགས་ཀྱི་རྐྱེན་གསུམ་དེ།

ད་ཞིག་ཡོད་རེད་ཡོད་རེད་ལ་ང་ཚོ་དཔེ་བདེ་པོ་རེད། རྩ་བ་དེ་དཔེ་སྙན་པོ་འདུག་རེད་ན་ནི་ང་ཚོ་རྩ་བ་དེ་བྱེད་དུས་སེམས་བདེ་པོ་ཡོད་རེད་ད། སེམས་བཞག་ན་དཔེ་བདེ་པོ་ཡོད་རེད་ཨོ་དེ་འདྲའི་གཅིག་འགྲོ་གི་འདུག་ཡ་དང་པོ་དེ་ལ། དེ་ནས་ད་དང་པོ་དབང་པོའི་མངོན་སུམ་ད་མང་ཤོས་སྐོར་བ་དེ་རེད་ད། མང་ཤོས་དབང་པོའི་མངོན་སུམ་སྐོར་དེ། ད་དབང་པོའི་མངོན་སུམ་ཟེར་ལ་དེ་དབང་པོའི་མངོན་སུམ་ཞེས་པ་དེ་ལ་དབང་ཤེས་ཀྱི་ཐ་སྙད་མི་འཐད་པར་ཐལ་བ་སྤོང་བ་དང་ཟེར་བ་མངོན་སུམ་རྟོགས་པ་འདོད་པ་ཡིན་ན་དབང་ཤེས།

དབང་པོ་བཞིན་དུ་དབང་པོ་བཞིན་དུ་ཡུལ་ནུས་ཡིན། དབང་པོའི་སྟོབས་ཀྱིས་གཟུགས་འཛིན་པ་ནང་བཞིན་བྱས་ནས་ཡུལ་གཟུགས་ཀྱི་སྟོབས་ཀྱིས་ཡང་གཟུགས་འཛིན་གྱི་ཡོད་རོགས་ཁོ་རྐྱེན་དེ་ལ་བརྟེན་ནས་སྐྱེ་གི་ཡོད་རོགས། དེ་ཡིན་པ་ཡིན་ན་ད་དོག་དོག་ཐེ་རོགས་ད་ང་ཚོ་འདས་ད་བཟོད་བཟོད་ཟེར་དུས་ཏག་ཏག་ཡོད་རོགས། དབང་པོའི་རྣམ་པར་ཤེས་པ་ཟེར་དུས་མིག་གི་རྣམ་པར་ཤེས་པ་ལབ་ཀྱི་འདུག་མ་གཏོགས་གཟུགས་ཀྱི་རྣམ་པར་ཤེས་པ་ལབ་ཀྱི་མི་འདུག་གཉིས་ཀ་ལབ་དགོས་ཡ་ཆགས་ཀྱི་འདུག་ཨ་ནི་མིག་གི་དབང་པོས་མིག་ཤེས་སྐྱེད་པ་ནང་བཞིན་གཟུགས་ཀྱིས་ཡང་གཟུགས་འཛིན་མིག་ཤེས་སྐྱེད་ཀྱི་འདུག་བ་ཟེར་ལབ་པ་ཡིན། དོག་མདའ་དེ་སླེབས་ཀྱི་རོགས་རེ་བ་དབང་པོ་བཞིན་དུ་ཡུལ་ནུས་ཡོད་པ་ན། གལ་ཏེ་དབང་པོའི་མངོན་སུམ་གྱི་ཤེས་པ་བསྐྱེད་པ་ལ་དབང་པོ་བཞིན་དུ་དམིགས་རྐྱེན་ཡུལ་གྱིས་ཀྱང་ཕན་འདོགས་ནུས་པ་ཡིན་པ། འོ་ན་ཅི་ཡི་ཕྱིར་གཉིས་རག་ལ་གལ་ཏེ་ཅི་ཕྱིར་གཉིས་རག་ལས་ཀྱང་སྐྱེ་བ་དེ་ནི་དེས་མི་བརྗོད་ཟེར་བ་ཅིའི་ཕྱིར་གཉིས་ཀ་ལ་རག་ལས་ནས་སྐྱེ་བའི་ཀྱི་ཤེས་པ་དེ་ནི་ཡུལ་ཤེས་ཞེས་ད་ཁ་ཐུག་བྱས་ན་ཡུལ་ཤེས་རེད་བ་ཨ་ནི་གཟུགས་ཤེས་པའི་ཤེས་པ་འདྲ་བོ་ཅི་ཡུལ་ཤེས་ཞེས་ཡུལ་དེའི་ཐ་སྙད་མི་བརྗོད་པར་དབང་ཤེས་ཞེས་དབང་པོའི་སྒོ་ནས་ཐ་སྙད་བརྗོད་པ་ཡིན་ཞེ་ན། དེ་རེད་ད། གོ་བར་བྱེད་པ་ཉིད་མཐོང་ནས་ཐ་སྙད་ངེས་པར་སྦྱར་བ་ཡིན། ཐུན་མོང་མ་ཡིན་པ་གོ་བར་བྱེད་པ་ཉིད་ཀྱིས་ན་ཐ་སྙད་ངེས་པར་སྦྱར་བ་ཡིན། རེད་བ། ད་བརྫུས་ནས་ཡོད་པ་ན་ཅིའི་ཙམ་གོ་ང་ཚོ། སྤྱིར་བརྡ་བཏགས་པའི་གི་དགོས་པ་དེ་ག་རེ་རེད་ལབ་ན། ཨ་ནི། དོན་དེ་གོ་བར་བྱ་བའི་གི་ཕྱིར་དུ་རེད་བ། མ་ཟད་དོན་དེ་ཐུན་མོང་མ་ཡིན་པ་གོ་བར་བྱ་བའི་ཕྱིར་དུ་རེད་བ་ཅིག་ལ། ད་ཡིན་ཙང་སྐབས་འདིར་སྤྱིར་བརྡ་བཏགས་པའི་གི་བརྡ་བཏགས་པའམ་མིང་བཏགས་པའི་དགོས་པ་ནི་སྒོ་ལྔའི་རྣམ་པར་ཤེས་པ་དེ་ལ་དབང་ཤེས་ཞེས་པའི་གི་ཐ་སྙད་ངེས་པར་སྦྱར་བར་བྱ་བ་ཡིན་ཏེ། སྒོ་ལྔའི་རྣམ་ཤེས་དེ་ལ་དབང་པོའི་ཤེས་པ། རེད་བ། ཟེར་ནས་ཐ་སྙད་ངེས་པར་སྦྱར་བར་བྱ་བ་ཡིན་ཏེ། ཐ་སྙད་དེ་ལས་རྣམ་ཤེས་ལྔ་པོ་དེ་ཐུན་མོང་མ་ཡིན་པར་གོ་བར་བྱ་བ་ཉིད་མཐོང་ནས་སྦྱར་བ་ཡིན་པའི་ཕྱིར། གཟུགས་ཤེས་ལབ་ན་ཐུན་མོང་མ་ཡིན་པར་གོ་གི་མ་རེད་གཟུགས་འཛིན་གྱི་ཡིད་ཀྱི་ཤེས་པ་ཡོད་རེད་བ། མིག་གི་ཤེས་པ་ལབ་དུས་གང་ལ་དེ་ཡི་ཐ་སྙད་དབང་པོས་བྱས་ཟེར་ལབ་དུས་མིག་དངོས་རང་ལ་བརྟེན་ནས་སྐྱེས་པའི་གི་ཤེས་པ་དེ་ལ་མིག་གི་རྣམ་པར་ཤེས་པ་ཡིན་པ་དེ་ཏག་ཏག་གོ་ཐུབ་གི་རེད་མ་གཏོགས་གཟུགས་ཤེས་ལབ་པ་ཡིན་ན་དབང་ཤེས་དེ། མཐོང་མཁན་གྱི་དབང་ཤེས་དེ་ཡིན་པ་གོ་ཐུབ་གི་མ་རེད་ད་གྲོལ་བ་ཡོད་རེད། རྟགས་དང་རྟགས་ཐ་སྙད་དེ་ལས་རྣམ་ཤེས་ལྔ་པོ་དེ་མིག་གི་རྣམ་ཤེས་ནས་བྱས་ནས་ལུས་ཀྱི་རྣམ་ཤེས་བར་རྣམ་ཤེས་ལྔ་པོ་དེ་ཐུན་མོང་མ་ཡིན་པ་གོ་ནུས་པའི་རྒྱུ་མཚན་གྱིས་ཨ་ནི་བདག་རྐྱེན་དབང་པོའི་སྒོ་ནས་མིང་དེ་བཏགས་པ་ཡིན་ཟེར་བ་སྐྱེས་པ་འདྲ་ཡང་ཐུན་མོང་མ་ཡིན་པ་གོ་ནུས་པ་དང་མི་ནུས་པའི་གི་ཁྱད་པར་དུ་ཟིན་ཡིན། དབང་པོའི་ཐ་སྙད་ལ་དེ་ཡོད་ཟེར་བ། དེ་ནི་དབང་པོའི་ཤེས་པའི་ཐ་སྙད་ལ་རྣམ་ཤེས་ལྔ་པོ་དེ་ཐུན་མོང་མ་ཡིན་པ་གོ་བའི་གི་ནུས་པ་དེ་ཡོད་དེ། དབང་པོ་གཟུགས་ཅན་དེ་དག་གི་ཐུན་མོང་མ་ཡིན་པའི་བདག་པོ་ཡིན་པའི་ཕྱིར། དབང་པོ་གཟུགས་ཅན་དེ་ཐུན་མོང་མ་ཡིན་པའི་བདག་པོ་སྟེ་ཐུན་མོང་མ་ཡིན་པའི་བདག་རྐྱེན་ཡིན་པའི་ཕྱིར། དཔེར་ན་མིག་གི་དབང་པོ་གཟུགས་ཅན་པ་དེས་མིག་ཤེས་ཀྱི་ཐུན་མོང་མ་ཡིན་པའི་བདག་རྐྱེན་བྱས་ཡོད་རེད་རང་གི་བདག་འབྲས་སུ་གྱུར་པའི་མིག་གི་རྣམ་པར་ཤེས་པ་དེས་སྐྱེ་མཆེད་དྲུག་གི་ནང་ནས་ཐུན་མོང་མ་ཡིན་པའི་གཟུགས་ཀྱི་སྐྱེ་མཆེད། འཛིན་བཞིན་དུ་སྐྱེ་གི་ཡོད་པ་ཡིན་ཙང། ཡུལ་འཛིན་པ་ལ་དབང་བར་བྱེད་ཀྱི་ཡོད་པ་ཡིན་ཙང་བདག་པོ། བདག་པོ་ཟེར་ན་དབང་བར་བྱེད་པའི་ཆ་ནས་བྱེད་དོ། ཏག་ཏག་གོ་ཐུབ་ཀྱི་རེད་ཟེར་དཔེར་ན་རྔ་སྒྲ་ལབ་ན་རྔ་ལ་བརྟེན་ནས་བྱུང་བའི་སྒྲ་ཡིན་པ་དེ་ཏག་ཏག་གོ་ཐུབ་ཀྱི་འདུག་ཨ་ཟེར་ཨ་དཔེར་ན་རྔ་སྒྲ་ཟེར་ལབ་དུས་འོ་དེ་རེད། སྦྱར་བར་བྱ་བ་དེ་ཆོས་ཡིན་ཟེར་དབང་ཤེས་ཞེས་པའི་གི་མིང་དུ་སྦྱར་བར་བྱ་བ་འོས་པའམ་ཐུན་མོང་མ་ཡིན་པར་གོ་བ་དེ་དེ་ཡི་ཁྱབ་བྱེད་ཀྱི་ཆོས་ཡིན་ཏེ་ཟེར་བ། ཨ་ནི། དབང་པོའི་ཤེས་པ་ཞེས་མིང་དུ་སྦྱར་བར་འོས་པ་ཐུན་མོང་མ་ཡིན་པར་གོ་བ་དེ་ཟེར་བ། ཨ་ནི། ཁྱབ་བྱེད་ཀྱི་ཆོས་ཡིན་ཏེ་ཟེར་བརྡ་སྦྱར་བའི་གི། བརྡ་སྦྱར་བ། ཟེར་ཡོད་རོ། བརྡ་སྦྱར་བ་དེ་ཁྱབ་བྱེད་ཀྱི་ཆོས་ཡིན་ཏེ། ཐུན་མོང་མ་ཡིན་པའི་གོ་བ་དེ། དེས་ཁྱབ་པར་བྱ་བ་ཡིན་པའི་ཕྱིར། རེད། ཨ་ནི། ཐུན་མོང་མ་ཡིན་པ་ག་ས་ཞིག་དབང་ཤེས་ཞེས་པའི་གི་མིང་དུ་སྦྱར་སྦྱར་འོས་པ་ཅིག་ཡོད་རེད་བ། སྦྱར་འོས་པ་དེ་ཐུན་མོང་མ་ཡིན་པ་གོ་བ་དེའི་ཁྱབ་བྱེད་ཡིན་ཏེ། དེ་ལྟར་སྦྱར་འོས་པ་ལ་བརྟེན་ནས་ཐུན་མོང་མ་ཡིན་པ་གོ་གི་ཡོད་རེད་བ། ཐུན་མོང་མ་ཡིན་པ་སྟེ་དེ་ཡིས་ཁྱབ་པར་བྱ་བ་ཡིན་པའི་ཕྱིར་ད་ཐུན་མོང་མ་ཡིན་པ་གོ་བའི་ཁྱབ་པའི་རྗེས་སུ་ཡོད་དོ་མི་འདོད་དེ། དེ་ནི་དེ་ཁྱབ་ཐ་སྙད་འདི་ལ་ནི་སྦྱར་བྱ་རང་བཞིན་རྟགས་ཡིན་ཏེ་ད་དེའི་སྐབས་སུ་རང་བཞིན་གྱི་རྟགས་ཀྱི་གོ་བ་ཡིན། དེས་ན། ཨ་ནེ་གཟུགས་སོགས་སུ་འཛིན་པའི་རྣམ་ཤེས་ལྔ་པོ་འདི་ལ་ནི་ཆོས་ཅན་དབང་ཤེས་ཀྱི་ཐ་སྙད་སྦྱར་བར་བྱ་འོས་པ་ཡིན་ཏེ། དེ་ནི་དབང་ཤེས་ཀྱི་ཐ་སྙད་ལས་ཐུན་མོང་མ་ཡིན་པ་གོ་བའི་ཕྱིར་ཞེས་པའི་རྟགས་འདི་རང་བཞིན་གྱི་རྟགས་ཡང་དག་ཡིན་ཏེ་སྒྲུབ་རྟགས་ཡང་དག་གང་ཞིག་རྟགས་ཆོས་གཉིས་བདག་ཉིད་གཅིག་པའི་ཕྱིར་ལས་ལའོ། ད་དེ་ནས་ཁྱབ་པར་བྱེད་པའི་རང་བཞིན་ནི་ལོག་པའི་ཕྱིར་ན་ལྡོག་པར་འགྱུར། ཡུལ་ཤེས་ཀྱི་ཐ་སྙད་ལ་ཐུན་མོང་མ་ཡིན་པ་གོ་བར་མི་ནུས་པར་འགྱུར་བར་ཐལ་ཟེར་ཁ་ཅིག་ལབ་ན་ད་ཡུལ་ཤེས་ཟེར་དུས་གཟུགས་ཤེས་པ་ཞེས་པའི་ཀྱི་ཐ་སྙད་དེ་ལ་བརྟེན་ནས་གཟུགས་ཐུན་མོང་མ་ཡིན་པ་གོ་ནུས་པ་ལས་ལྡོག་པར་འགྱུར་བར་ཐལ་ཟེར་དུས་གོ་མི་ནུས་པ་རེད། ལྡོག་པར་འགྱུར་བར་ཐལ། ཁྱབ་པར་བྱེད་པའི་གི་རང་བཞིན་ཡུལ་ཤེས་ཞེས་པའི་གི་ཐ་སྙད་བྱ་བ་འོས་པ་དེ་ལོག་པའི་ཕྱིར། རེད་བ། དཔེར་ན་རྔ་སྒྲ་ལ་དབྱུ་གུའི་སྒྲ་ལབ་པ་ནང་བཞིན་རེད་ད་དཔེར་ན་ད་འདིའི་སྐབས་སུ་སྟོན་ཡ་དེ་དེ་རེད་བ་ད་ཡུལ་གཟུགས་ཤེས་པའི་གི་རྒྱུ་མཚན་གྱིས་མིག་ཤེས་ཡིན་པ་དེ་གོ་ཐུབ་ཀི་མ་རེད། རེད་བ། ཨ་ནི། ཡུལ་ཤེས་པ་ཡིན་ན་ཡུལ་གཟུགས་ཤེས་པ་ཡིན་ན་མིག་ཤེས་ཡིན་པའི་ཁྱབ་པ་མི་འདུག་བ། ཡིན་པ་ཡིན་ཙང་ཁོ་གཉིས་བར་ལ་འབྲེལ་བ་མི་འདུག་སྟེ་ཁྱབ་བྱ་ཁྱབ་བྱེད་ཀྱང་མི་འདུག་དཔེར་ན་རྔ་སྒྲ་ལ་དབྱུ་གུའི་སྒྲ་ལབ་ན་ལབ་པ་ནང་བཞིན་རེད་ད་འབྲེལ་བ་ཞེ་དྲག་མེད་པ་འདྲ་བོ་ཅིག་ཆགས་སོང་ཨོ་དེ། གཞན་ཡང་རྣམ་ཤེས་དྲུག་གི་གྲངས་ངེས་སྟོན་པ་ན། གཟུགས་ཤེས་ཞེས་བརྗོད་པ་ན། རེད་བ། ཅི་གཟུགས་དེ་དབང་པོ་གཟུགས་ཅན་པ་ལ་བརྟེན་ནས་ཤེས་པའི་ཤེས་པ་ཡིན་ནམ་ཟེར་དངོས་གནས་གོ་བ་དེ་དེ་རེད་རེད། རྣམ་ཤེས་དྲུག་གི་གྲངས་ངེས་སྟོན་པ་འདི་གཟུགས་ཤེས་སྒྲ་ཤེས་དྲི་ཤེས་རོ་ཤེས་ཟེར་ནས་དྲུག་ཟེར་བྱས་སྟོན་སོང་བ་ཡིན་ན་ཨ་ལས་ཁྱོད་རང་གཟུགས་ཤེས་ཟེར་ཡ་དེ་དབང་ཤེས་ལ་བརྟེན་ནས་ཤེས་མཁན་གྱི་གཟུགས་ཤེས་མཁན་དེ་ཟེར་གྱི་ཡོད་པས་ཡང་ན་ཐུན་མོང་མ་ཡིན་པའི་བདག་རྐྱེན་ཡིད་དབང་ལ་བརྟེན་ནས་ཤེས་མཁན་གཟུགས་ཤེས་མཁན་གྱི་བློ་དེ་ཟེར་གྱི་ཡོད་ཟེར་ད་ག་རང་དྲི་བ་སླེབས་ཏེ་ཡོང་གི་རེད་མ་གཏོགས་ཏག་ཏག་ངེས་པ་དེ་སྟེར་ཐུབ་ཀྱི་མ་རེད། གཞན་ཡང་རྣམ་ཤེས་དྲུག་གི་གྲངས་ངེས་སྟོན་པ་ན་གཟུགས་ཤེས་ཞེས་བརྗོད་ན། ཅི་གཟུགས་དེ་དབང་པོ་གཟུགས་ཅན་པ་ལ་བརྟེན་ནས་ཤེས་པ་ཟེར་གྱི་ཡོད་རེད་པས་ཡང་ན་ཡིད་ལ་བརྟེན་ནས་ཤེས་པ་ཡིན་སྙམ་པའི་དོགས་པར་འགྱུར་བས་བརྒྱ་ཆ་བརྒྱ། རྣམ་ཤེས་དྲུག་གི་གྲངས་ངེས་མི་རྟོགས་པར་འགྱུར་རོ། ཡུལ་དྲུག་ལ་བརྟེན་ནས་བསྟན་པའི་གི་རྣམ་ཤེས་དྲུག་གི་གྲངས་ངེས་མི་རྟོགས་པར་འགྱུར་རོ། དེ་ལྟར་སྐྱེས་པ་ན་དབང་པོ་གཟུགས་ཅན་ལ་བརྟེན་ནས། ཁྱད་པར་གོ་བར་འགྱུར་རོ་ཞེ་ན། དེ་ལྟ་གལ་མི་འདུག་དྲི་བ་ཅིག་བཏང་གི་འདུག་དྲི་བ་བཏང་ས་དེ་ཀ་ལ་དང་པོ་དེ་དབང་པོ་གཟུགས་ཅན་པ་ལ་བརྟེན་ནས་སྐྱེས་པའི་ཤེས་པ་ཡིན་པ་དེ་གོ་བར་འགྱུར་རོ་ཟེར་ནས་ལན་བརྒྱབ་པ་ཡིན། འོ་ན་ཐོག་མ་ཉིད་དུ་མིག་ཤེས་ཟེར་ལབ་བྱུང་ན་ཡག་ཤོས་རེད་དོ། ཕ་རོལ་ལ་དྲི་བ་དག་མང་པོ་ཞིག་དགོས་ཡ་མི་འདུག་རེད་བ། འོ་ན་དང་པོ་ནས་ཐོག་མ་ཉིད་དུ་མིག་ཤེས་ཞེས་བརྗོད་ན་ཐུན་མོང་མ་ཡིན་པར་གོ་བར་འགྱུར་བས་ད་ག་རང་དེ་ཁོ་ན་བརྗོད་པ་རེད། གཟུགས་ཤེས་ཟེར་མ་ལབ་པ་ཞིག་མིག་ཤེས་ཟེར་ལབ་ཡོང་ན་ཡག་ཤོས་རེད་འདུག་ད་དེ་དེ་རེད་དང། དབང་ཤེས་ཀྱི་ཐ་སྙད་མི་འཐད་པའི་ད་བ་ཟེར་དེ་རྗེས་འཇོག་ཆོག། ད་དེ་ནས་དེའི་འོག་ལ་ག་རེ་འདུག་ད་དེ་སོ། མདོ་དང་འགལ་བ་སྤོང་བ་དང་དེ་ནས། སློབ་དཔོན་དབྱིག་གཉེན་གྱི་ལུང་དང་འགལ་བ་སྤོང་བ་དང། ཨ་ནི་དེའི་དགོངས་པ་འཆད་པར་བྱེད་པའོ། ད་དེ་སུའི་རེད་དེ། ང་ཚོ། འགལ་བ་ག་ས་ལས་ཡོང་དོ་ཚིག་སྟེགས་སུ་མ་འདྲ་བ་མ་འདྲ་སྤྱི་ཚབ་ཀྱི་རེ་ཡིན་པ་ཡིན་ན་ཁ་སང་ཡིན་ན་ལུང་དང་འགལ་བ་སྤོང་བ་ལུང་དང་འགལ་བ་དང་རིགས་པ་དང་འགལ་བ་ཟེར་གྱི་ཡོད་བ། ཁ་ཚང་ཡིན་ན། དེ་བས་སེམས་ནི་རང་མཚན་ཁོ་ནར་རྒྱ་ཁྱད་ཀྱང་འབུལ་ཏེ་བཀོད་པ་དེའི་སྐབས་སུ། ད་འདི་ནས་འདི་འདྲ་ཅིག་ཡོང་དོ་ཡང་འདི་འདྲ་བོ་ཁ་ཤས་ཡོད་ད་དེའི་ཚིག་སྲིད་ཚིག་ཡག་པོ་བཏགས་ཀྱི་འདུག་འདི་རེད་དེ་ནུས་མཐུ་གང་ན་རྩ་ནོར་གྱར་འགྲོ་བ་ཡག་གི་འདུག་བ། ཡུང་སར་འདྲ་བོ་འདྲ་བོ་ཅིག་དཔེར་ན། མདོ་དང་འགལ་བ་སྤོང་བ་སློབ་དཔོན་དབྱིག་གཉེན་གྱི་ལུང་དང་འགལ་བ་སྤོང་བ་མདོ་ཡི་དགོངས་པ་རྒྱས་པར་བཤད་པ། ས་བཅད་གསུམ་གྱི་ནང་ལོགས་ནས་དང་པོ་མདོ་དང་འགལ་བ་སྤོང་ཚུལ་བྲིས་འདྲ་བོ་ཅིག་ཡོང་གི་རེད་དང་ཆ་ཚང་ཡོང་གི་མ་རེད་བ་དེ་ན་བྱས་ན་སྡོམ་འདྲ་བོ་ཅིག་བྱས་ན་ཨ་ལས་དེ་དེ་འགལ་འགྲོ་གི་རེད་ཟེར་གྱི་ཏག་ཏག་མེད་ན་འདིའི་ལྟས་སུ་འགྲོ་གི་འདུག་འདི་རེད་དེ་ད་ཁ་ཤས་ཁ་ཤས་ཡོང་གི་རེད་ད་ང་ཚོ་འོ་ལ་ར། ཡ། ད་དང་པོ་དེ་ལ་ད་དེ་དབང་ཤེས་རྟོག་བྲལ་རེད་ལབ་དུས་སྒང་ལ་ད་གཙོ་བོ་དེ་ར་དབང་ཤེས་རྟོག་བྲལ་རེད་ལབ་ན་དེ་འགྲིག་གི་མི་འདུག་མདོ་དང་འགལ་འགྲོ་གི་འདུག་སློབ་དཔོན་དབྱིག་གཉེན་གྱིས་མཛོད་ནས་གསུངས་པ་དེ་དང་འགལ་འགྲོ་གི་འདུག་གསུངས་པ་ར་བ་ག་ཅིག་གི་ར་བ། དེ་ནས་ད་དེ་ལས་དེ་རྗེས་མ་དེ་ལ་དེ་ནས་མདོ་ཡི་དགོངས་པ་རྒྱས་པར་བཤད་པའོ་ཟེར་དེ་ལས་གཅིག་བྱས་ད་དང་པོ་དེ་ལ་མདོ་དང་འགལ་བ་སྤོང་བྱེད་པའི་མདོ་དེ་ག་རེ་རེད་འདུག་ཟེར་ན། མདོ་ལས་རྣམ་པར་ཤེས་པའི་ཚོགས་ལྔ་ནི་བསགས་པ་ལ་དམིགས་པ་ཅན་ཡིན་ནོ་ཟེར་དེ་དག་ལ་དྲང་དུ་འདིའི་མདོ་དེ། མདོ་ག་རེ་ཡིན་མིན་མཆན་ཡང་མི་འདུག་བ་ད་ཁྱེད་ཀྱི་མཐོང་ཡས་སུ་མི་འདུག་བ་འདིའི་མདོ་དེ་ར་བ་ད་ག་རེ་ཡིན་ནི་མིན་ན་ང་ཚོ་འདིའི་ཐོག་དེ་སྐོར་ད་ག་དེ་སྐོར་ལ་བསམ་བློ་ག་རེ་གཏོང་འདོད་ཟེར་ན། རྣམ་པར་ཤེས་པའི་ཚོགས་ལྔ་ནི་ཟེར་ཏེ་མིག་གི་རྣམ་པར་ཤེས་པ་ནས་ལུས་ཀྱི་རྣམ་པར་ཤེས་པའི་བར་གྱི་རྣམ་ཤེས་ཚོགས་ལྔ་པོ་དེ་བསགས་པ་ལ་དམིགས་པ་ཅན་ཡིན་ནོ་ཟེར་ཏེ། བསགས་པ་དང་ཚོགས་པ་དང་འདུས་པ་ཟེར་དུས་སྤྱི་མཚན་ཆགས་འགྲོ་གི་རེད་ད་འོང།

ཚོགས་སྤྱི་དོན་སྤྱི་ཟེར་དུས་ཚོགས་སྤྱི་ཡིན་པ་སྤྱི་དོན་སྤྱི་ཡིན་པ་ཡང། རྩ་བ་ལས་དོན་སྤྱི་ཡིན་པ་ཚོགས་སྤྱི་ཡིན་པ་ལ་གོ་དགོས་རེད། དེ་དབང་ཤེས་ཀྱི་གཟུང་ཡུལ་ཡིན་པར་བསྟན་པ་མ་ཡིན་ཏེ། དོན་གཞན་དང་ནི་མངོན་འབྲེལ་ཕྱིར་རྡུལ་ཕྲན་གཞན་དག་སྐྱེ། སྐྱེ་འགྱུར་བ་དེ་དག་བསགས་བཤད་ཟེར་ལ། རྡུལ་ཕྲན་སྔ་མ་དོན་གཞན་དང་ཟེར། རྡུལ་ཕྲན་སྔ་མ་སྔ་མ་དོན་གཞན་དང་རྐྱེན་དང་རྐྱེན་ཅན་དུ་ཟེར་དུས་འབྲས་བུ་གཉིས་པོ་དེ་མངོན་པར་འབྲེལ་བ་ལས་དབང་ཤེས་སྐྱེད་ནུས་ཀྱི། རྡུལ་ཕྲན་སྔ་མ་སྔ་མ་དང་པོ་འདྲ་མིན་ཡན་གར་བར་གནས་པའི་རྡུལ་མང་པོ་ཅིག་ཚོགས་ཚོགས་པ་ལ་བརྟེན་ནས་རྐྱེན་དང་རྐྱེན་ཅན་དུ་མ་ཚོགས་ཚོགས་ནས་རགས་པ་ཆགས་ཡོང་བའི་སྒང་ལ་དེ་ནས་དེ་འཛིན་པའི་གི་དབང་ཤེས་སྐྱེད་ནུས་ཀྱི། རྡུལ་ཕྲན་ཁྱད་པར་ཅན་གཞན་གང་སྐྱེ་བར་འགྱུར་བའི་གི་རྡུལ་ཕྲན་དེ་དག་འདུས་པ་ཙམ་ལ་བསགས་པ་ཞེས་བཤད་པ་ཡིན་པའི་ཕྱིར། ཚོགས་པ་ཙམ་འདུས་པ་ཙམ་ལ་རེད་བ་རྡུལ་ཕྲན་ཁྱད་པར་ཅན་ཚོགས་ཡོང་བའི་སྐབས་སུ་ཁྱད་པར་ཅན་སྔར་འདྲ་མིན་ཡན་གར་བ་གནས་བསྡད་དུས་སྒང་ལ་ཁོ་ཚོགས་པ་མ་རེད་ཁྱད་པར་ཅན་མ་ཡིན་པ་དེའི་ཕྱིར།

འཛིན་གྱི་ཡོད་མ་རེད་ལ་སྤྱི་དོན་སྤྱི་ཁྱོད་རང་ལབ་ཡག་གི་སྤྱི་དོན་སྤྱི་དེ་ཡང་མ་རེད་ཟེར་བ། རྡུལ་ཕྲན་ཁྱད་པར་ཅན་མང་པོ་ཚོགས་པའི་གི་ཚོགས་པ་རགས་པ་གང་ཡིན་པ་ཅིག་ཡོད་རེད་བ། དེ་དབང་ཤེས་ཀྱི་དམིགས་རྐྱེན་དང་དབང་ཤེས་ཀྱིས་འཛིན་གྱི་ཡོད་པའི་སྐད་ཆ་རེད། དེ་ཙམ་གྱིས་རྣམ་རྟོག་ལ་ཆགས་དགོས་པོ་མ་རེད། དང་པོའི་ལན་དེ་དེ་རེད་བ། ད་གཉིས་པ་སློབ་དཔོན་དབྱིག་གཉེན་གྱི་ལུང་དང་འགལ་བ་དེ་ལ་དངོས་དང་རྩོད་པ་སྤོང་བ། དངོས་ནི། སློབ་དཔོན་དབྱིག་གཉེན་གྱིས། དེ་ནས། སྐྱེ་མཆེད་ཀྱི་རང་གི་མཚན་ཉིད་དེ་ལ། རེད་བ། རང་གི་མཚན་ཉིད་ཀྱི་ཡུལ་ཅན། དེ་དག་རྣམ་པར་ཤེས་པའི་ཚོགས་ལྔ་འདུས། ཨ་ནི། རྫས་ཀྱི་མཚན་ཉིད་ལ་ནི་མ་ཡིན་ནོ། གར། སྤྱི་ཡི་སྤྱོད་ཡུལ་ཅན་ཡིན་ཞེས། དེ་ནི། རང་གི་མཚན་ཉིད་ཀྱི་ཡུལ་ཅན་མ་ཡིན་ནོ་ཞེས་བཤད་པ་དང་འགལ་ལོ། ད་དེ་དེ་ཡིན་པ། མཛོད་གནས་གཉིས་པའི་གི་རང་འགྲེལ་སྐབས་གསུངས་ཡོད་རེད་བ། མཛོད་གནས་གཉིས་པའི་རང་འགྲེལ་སྐབས་སུ་ག་རེ་གསུངས་འདུག་ཟེར་ན། སྤྱིར་བཏང་འདིའི་སྐབས་སུ་རྣམ་པ་དང་དེ་ཚོའི་སྐོར་ལ་རྙོག་དྲ་ཞེ་པོ་ཅིག་མང་པོ་སླེབས་ཀྱི་ཡོད་རེད་བ།

ཨ་ནི་རྫས་ཀྱི་ཡུལ་ཅན་མ་ཡིན་ཟེར་དུས་ཚོགས་སྤྱིའི་རྡུལ་ཕྲན་དེ་ལྟར་འཛིན་གྱི་མ་རེད་གསུངས་ཀྱི་འདུག་ཡིན་པ་ཡིན་ཙང་སྤྱི་ཡུལ་ཅན་དུ་སོང་ཀྱང་དེ་དང་ཡང་འགལ་འགྲོ་གི་འདུག་རྡོག་རྡོག་གང་ག་ཅིག་གིས་ནི་ཨ་ནི་ཚོགས་པའི་ཡུལ་ཅན་ལག་ཆ་བསགས་པའི་ཡུལ་ཅན་ལ་སོང་ཀྱང་འདོད་ཡིན་རྒྱུ་མཚན་བསགས་པ་ཟེར་དུས་གང་ལ་སོགས་པ་རེད་ཚོགས་པ་སྤྱི་རེད་ལ་ཡ་དང་སློབ་དཔོན་དབྱིག་གཉེན་ཁོ་རང་གིས་ནི་སྤྱི་ཡི་ཡུལ་ཅན་རང་ལ་རྒྱག་བཞག་ཟེར་བ་སྤྱི་ཡི་སྤྱོད་ཡུལ་ཅན་གྱི་རང་གི་མཚན་ཉིད་ཀྱི་ཡུལ་ཅན་དགོངས་དག་སྤྱི་ཡི་སྤྱོད་ཡུལ་ཅན་གྱི་རང་གི་མཚན་ཉིད་ཡུལ་ཅན་མ་ཡིན་ལབ་འདུག། སྤྱི་ཡི་སྤྱོད་ཡུལ། སྤྱི་ཡི་སྤྱོད་ཡུལ་ཅན་ཡིན་ཞེས་གསུངས་བྱས་ཙང་དེར་སྤྱི་ཡི་སྤྱོད་ཡུལ་ཅན་ཡིན་ཞེས་རང་གི་མཚན་ཉིད་ཀྱི་ཡུལ་ཅན་མ་ཡིན་ལབ་ཀྱི་འདུག། འོ་དེ་རེད། ད་འདིའི་སྐབས་སུ་སྤྱི་ཟེར་དུས་ཚོགས་སྤྱི་ལ་བྱ་རང་གི་མཚན་ཉིད་ཟེར་དུས་ཚོགས་སྤྱིའི་རྡུལ་ཕྲན་ཡོད་རེད་བ། དེའི་ནང་ལོགས་ལ་འོ་དེ་ཚོའི་ཡུལ་ཅན་མ་ཡིན། འོ་དེ་ལ་བྱ་དགོས་འདུག། ད་དེ་ཡི་མཛོད་རང་འགྲེལ་ངས་ཤོག་གྲངས་བྲིས་མི་འདུག་ད་ཁྱེད་ཚོས་བལྟ་ན། མཛོད་ཀློག་དགོས་རེད་བ་ས་གཉིས་དེའི་པར་རོ་ལ་རང་འགྲེལ་དེ་ཁྱེད་བལྟ་ད་དེ་ཡོད་མཛོད་གནས་གཉིས་པའི་དེ། མི་གི་དེ། སྒྲ་མེད་ཕྲ་རབ་རྡུལ་ཕྲན།

ཡང་ན་བྲལ་བའི་ཡོང་གི་འདུག། ཤེས་དེ་གཅིག་ལ་ངེས་མེད་ཕྱིར་སྤྱི་ཡི་སྤྱོད་ཡུལ་ཅན་དུ་གསུངས་དེས་ན་དབང་པོའི་མངོན་སུམ་འོང་ཟེར། ཚོགས་སྤྱིའི་ཡུལ་ཅན་དུ་བཤད་པའི་རྒྱུ་མཚན་ཡོད་དེ་དག་རང་ཡུལ་གྱི་གང་དེ། སློབ་དཔོན་དབྱིག་གཉེན་གྱིས་གསུངས་ཡག་དེ་ཚོགས་སྤྱིའི་ཡུལ་ཅན་རེད་ཚོགས་སྤྱིའི་ཟེར་ལ་དུས་གང་ང་ལྟ་དུས་དུ་མ་རང་ཡུལ་གྱི་གཟུགས་སྤྱི་རགས་པ་དེ་རེད་བ་དེའི་ཡུལ་ཅན་དུ་བཤད་པའི་ཀྱི་རྒྱུ་མཚན་ཡོད་དེ། དེ་ནས་ཤེས་པ་དེ་བདག་ཉིད། བདག་ཉིད་ཡིན་ཟེར་ལ་དེ་ལྟར་རྡུལ་ཕྲན་ཡན་གར་བ་གཅིག་པུར་གྱུར་བའི་གནས་སྐབས་ཀྱི་བདག་ཉིད་ཀྱི་རྡུལ་ཕྲན་གཅིག་ལ་སྐྱེ་བའི་ཀྱི་ནུས་པ་ངེས་པར་ཡོད་པ་མིན་པས

རེད་བ། རྡུལ་ཕྲན་གཅིག་པུར་གྱུར་བའི་གནས་སྐབས་སུ་དབང་ཤེས་ལ་རྣམ་པར་ཤེས་པའི་དེ་ནུས་པ་ངེས་པར་ཡོད་པ་མ་རེད། དུ་མ་འདུས་ནས་དེ་ནས་དབང་ཤེས་སྐྱེ་དགོས་པའི་སྐྱེ་མཆེད་ཀྱི། རེད་བ། རང་གི་མཚན་ཉིད་ཀྱི་ཡུལ་ཅན་ཡིན་ཞེས། རྫས་ཀྱི་རང་གི་མཚན་ཉིད་ཀྱི་ཡུལ་ཅན་མ་ཡིན་ཞེས་བྱེད་ཀྱི། སྐྱེ་མཆེད་ཀྱི་རང་མཚན་ཞེས་པའི་ཀྱི། ཨ་ནི་རང་མཚན་དེ་ཅིག་རྡུལ་ཕྲན་ལ་གོ་ཡ་ཡོད་མ་རེད། རེད་བ། ཡང་ང་ཚོ་སྤྱི་དངོས་མེད་ལ་གོ་ཡ་ཡོད་མ་རེད། ད་འོ་ན་ག་རེ་ཚོགས་སྤྱི་ཙམ། རྡུལ་ཕྲན་གྱི་རྣམ་པ་ལས་མ་གཏོགས་པའི་ཀྱི། ཨ་ནི་སྤྱི་ཡི་སྤྱོད་ཡུལ་ཅན་དུ་སྟོན་པ་མ་ཡིན་ནོ། རྡུལ་ཕྲན་གྱི་རྣམ་པ་རྡུལ་ཕྲན་དུ་མ་ཚོགས་པའི་ཀྱི། རགས་པའམ་ཚོགས་སྤྱིའི་རྣམ་པ་ལ་མ་གཏོགས་པའི་ཀྱི། དབང་ཤེས་དེ་སྤྱི་དངོས་མེད་ཅིག་གི་སྤྱོད་ཡུལ་ཅན་དུ་སྟོན་པ་ཡང་མ་རེད་མིན་པ་ཡིན་ཙང་དབང་ཤེས་རྟོག་བྲལ་ཡིན་པ་ལ། མདོ་ཡི་ལུང་གིས་གནོད་གི་མི་འདུག་སློབ་དཔོན་དབྱིག་གཉེན་གྱི་ལུང་གིས་གནོད་གི་མི་འདུག་ཞེས་བཤད་འདུག་ཨཱ། ད། ཡིན་པར་བརྩི་ར། དེ་ལ་བྱ།